ཁང་པ་སྤུན་གསུམ་ཁང་བླངས་ཕལ་ནས་ཡང་སྟེང་གི་ཕར་ངོས་དེ་ས་ཁོངས་གཏོགས་ཚོགས་བྱེད་བཞིན་ཡོད་རེད། སྔ་མ་དེ་རྐུ་མ་ཇག་པ་མང་པོ་བཞག་དེ་ལྷ་ཁང་མེ་སྲེག་བཏང་བཞག་རེད། ལྷ་ཁང་མེ་སྲེག་བཏང་ནས་བཟུང་བ་གཅིག་ཡོད་ད་ལྷ་ཁང་དེ་འཐུང་ས་དྲུང་ཚུགས་ཁག་བཞི་དེ་གཅིག་ཡོད་རེད་ཁོ་རང་སྟག་དེ་གཅིག་ཡོད་རེད་བྲག་བཟའ་ཡིན་གཅིག་ཟམ་ནུས་དེ་ཕྱུག་པ་རེད་གཅིག་ཡོད་རེད་དེ་ཡི་ཡ་ཐོད་དེ་གཅིག་ཡོད་རེད་མ་ཚེ་དུས་ཚོད་མ་ཚང་ནས་སྤོ་གུ་སྐྱིད་ནས་མགོ་ཐོན་ངེས་བྱུང་མི་འདུག་ང་ཁང་བླངས་འདུག་དེ་སེམས་ནུས་ཆེ་རུ་ཞུ།

ཨ་འུ་ཅི་ཕིར་ཡོང་ནས། མ་མ་མ་མ་མ་མའི་ནང་ལ་སྤོ་སྤྲོ་སྤོ་སྤྲོ་ཅེས་ཡང་སྐོར་བརྒྱ་འགྲོ་དགའ་བ་འགྲོ་ཡིན་གྱི། ཡང་ངའི་མགོ་ལ་མ་ཐུག་ཟེར་ཆེས་མང་ཡོང་འདྲ་ཅེས་དེ་འདྲའི་ཚ་མང་པོ་བྱུང་ས། ཨེ་ལགས་ས་དེ་ག་བ་བྱས་ཡོང་ཡིན་ནམ། དེའི་ཡ་ཐག་རིང་པོ་ཡིན་མོད་ཀྱི། དེར་ལྷ་ཁང་ནང་ལ་ལྷ་རིས་པའི་ཞིང་བར་ས། ལྷ་ཆེན་པོ་ཤྲཱི་ཞེས་མི་ཚོགས་ཚོགས་ས་ཞིག་པོ་མི་འདུག།

དེ་ནས་བསད་ནས་འདུལ་བའི་དུས་ལ་མ་བབ་བར་དུ་སངས་རྒྱས་ཚོ་གིས་འདུལ་གྱི་ཡོད་མ་རེད། ཨ་ནི་ཕྱིས་དུས་ལ་བབ་ཡོང་དུས་ཨ་ནི་ཧེ་རུ་ཀ་གིས་བཏུལ་བ་རེད། ཨ་ནི་ཧེ་རུ་ཀ་གིས་བཏུལ་ནས་གཙོ་བོ་དབང་ཕྱུག་ཡབ་ཡུམ་གཉིས་སངས་རྒྱས་ནས་ཞབས་འོག་ལ་བཅུག་པ་རེད། ཞབས་གནོན་བྱས་པ་རེད། དངོས་ཡོད་སྟོང་ཚོགས་མཇུག་ནས་མནན་པ་མ་རེད། ཞབས་གནོན་བྱས་ནས་ཕལ་ཆེ་བ་གཅིག་རང་གི་ལུས་གདན་ལ་ཕུལ་བ་རེད། གདན་ལ་ཕུལ་ནས་པའི་སངས་གཞན་དང་ཞབས་གནོན་ལ་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་ཙང་དབང་ཕྱུག་དང་ཡབ་ཡུམ་གཉིས་འདིའི་དུས་མཚན་ཡབ་ཡུམ་གཉིས་སངས་རྒྱས་ཚར་རེ་ཟིན་པ་དེ་དུས་ཀྱི་གདུལ་བྱ་དེ།

དེ་ཚར་སོང་ན་ནི་འདིར་ཁོ་རང་དང་རྒྱལ་པོ་པེ་དཀར་བཅས། དབུས་སུ་རྒྱལ་པོ་པེ་དཀར་གླང་ཆེན་གཞོན་སྐལ་བཅས་སྣ་ཁྲིད་ཕྱི་ཁྲིད་གཉིས་བཅས་ཚངས་པ་སྟག་ལག་བཅས་ཁོ་རང་ཚོ་ནང་མི་དགུ་ཡོད་རེད་དེ་རྗེས་སྐམ་པ་རི་རབ་དགུ་དེ་ཤར། ད་དེ་ནི་འམ་པའི་རུ་འདྲེན་བཞི་འདི་བཞི་སེ་ཡ་འདྲ་བོ་ད་གང་ག་འོ་ད་དེ་ནང་ཅོ་འམ་དོ་ནི་མ་པི་ཤ་གོ་རེ་ས་ཐག་རི་ཆུ་ལ་མ་ཀུ་ཟན་དེ་འདྲའི་དཀར་ཕྱོགས་ཉི་ཆོ་ནག་ཕྱོགས་ཡོང་གུ་དོ་བ་དེའི་བཟོ་ར་བ་ཡིན་ཙང་ལྷ་འདྲེ་གི་ན་བཞག་དེ་ལ་ཐག་ར་བུ་ཅི་ཀ་ཡ་ཨ་ཡོད་ནམ།

ཚོགས་བདག་དང་ཧ་ཅང་གི་དཔེ་སྟོབས་ཆེན་པོ། ཚོགས་བདག་མགོ་གླང་པོ་ཞིག་བྱེད་དགོས་ཡག་དེ་དང་པོ་དབང་ཕྱུག་ལྷ་རེད་པ་དེ་མིན། ལྷ་གླང་པོ་བྱུང་དགོས་ཡོད་ཀྱི་མ་རེད་དེ། ལྷ་མ་ཡིན་གི་དམག་སླེབས་འོང་ནས། འཛིང་འཁྲུག་བྱས། མགོ་བཅད་དེ་མགོ། བརླག་པ་རེད། ཨ་མགོ་རུང་རེད་འགྲོ། ཨ་ཡར་འཁྱེར་སླེབས་འོང་དེ། ལྷ་གི་སྨན་པ་གིས་བལྟས་དེ་བ་ད་མགོ་གསར་པ་ཅིག་རྒྱག་རྒྱུ་བྱུང་དེ་ཤི་ཡག་མི་འདུག་ད་ལྟ་སྐྱོན་མི་འདུག་ཟེར་ནས་བྱུང་བ་རེད། དབང་ཕྱུག་དབང་ཆེན་པོ་ཡིན་ས་གཡོག་པོ་ཅིག་བཏང་སྟེ་མར་སོང།

ཨ་ཡང་ཚེ་ང་རྗེ་བོ་ད་གི་ལས་སུ་ག་འདྲ་ཅིག་ལས་འོང་ཡིན་ས་ཨ་ནི་གཡོག་པོ་མ་གཏོང་བ་ཅི་ཡང་སྤྲུལ་ནས་གཡོག་པོ་ལ་ལྟ་བསམ་ཚེ་ཁོ་རང་འགྲོགས་བྱེད་ཀི་བསྡད་ཡོད་རེད། ཨ་ནི་ཕྱི་རྗེས་འདི་ཅག་རི་བོ་མེད་ནས་དུས་ལ་བབས་པ་ཡིན་ཙང། ལམ་སང་ད་ག་སྤྱན་རས་གཟིགས་ཀྱིས་བཏུལ་སྤྱན་རས་གཟིགས་ཀྱིས་ཁོ་རང་སངས་རྒྱས་ཀི་ས་ལ་བཀོད། ཁོ་རང་གི་འཁོར་པ་ནང་ལ་སྤྱན་རས་གཟིགས་ཀི་ཐུགས་ཀི་བང་མཛོད་གཅིག་རེད་སོང་རེད།

ཨ་ནི། སྐུ་བཞེངས་འདོད་པའི་འབེལ། འདི་བྱས་ནས། ཨ་མ་གིས། སངས་རྒྱས་མཇལ་མྱོང་བ་རེད་པ། གཙུག་ལག་ཁང། རྡོ་རྗེ་གདན་གི་གཙུག་ལག་ཁང་བཞེངས། དེ་ནང་གི་ཇོ་བོ་བྱང་ཆུབ་ཆེན་པོ་དེ་བཞེངས་ཡག་དེ་རེད། དེ་མ་བཞེངས་གོང་ལ། ཨ་ནི་སོ་སོ་གུས་པའི་ལྷ་བཞེངས་གི་ཡིན། ཁོ་ཚོ་ཕྱི་ནང་གི་ཆོས་ལ་རྩོད་དེ། ནང་པའི་ཆོས་ཡག། ཕྱི་རོལ་པའི་ཆོས་ཡག། མཐོ་བཙུན་གྲུབ་རྗེ་ཁོ་རྣམ་གཉིས་རྩོད་མཁན་མ་རེད་འོ་རེད་དེ་ཁ་ཁ་ལ་ཡིན། ཁོ་གཉིས་དཔེ་ཆ་ཡག་ཐག་གི་ཆོད་རིག་པ་དཔེ་རྣོ་ཐག་གི་ཆོད།

བུ་གཅིག་གིས་ཕྱི་རོལ་པ་བཟང་ཟེར་མེད་འགྲོ་བ་དང། ད་གང་ལྟར་བའི་དབང་ཕྱུག་རྩ་ལ་འགྲོ་དུས་དབང་ཕྱུག་རྩ་ལ་སླེབས་དུས་དབང་ཕྱུག། རི་གངས་ཅན་ལ་ཡོད་བ་རི་གངས་ཅན་ལ་ཡོད་དུས་སྔོན་ལ་ལྷ་མོ་ཨུ་མ་གིས་མེ་ཏོག་འཐུ་དེ་རྩ་ལ་སླེབས། ཨ་ཁྱེད་རང་ཚོ་ག་བར་འགྲོ་གི་ཡིན་ཟེར་ཨ་དབང་ཕྱུག་མཇལ་ཡོང་གི་ཡིན་ཟེར། ཨ། བཅར་ས་འདུག་ཨ་ཟེར་བཅར་ས་ཡོད་རེད་ཟེར། ད་རིང་དབང་ཕྱུག་གི་དཀོན་གནོད་ལ་དཔལ་དགེ་སློང་དགྲ་བཅོམ་པ་ལྔ་བརྒྱ་པའི་གདན་འདྲེན་ཞུས་ནས་ཞལ་ལག་ཕུལ་གི་ཡོད་ཟེར་དེ་ཕུལ་ཡག་གི་ངས་མེ་ཏོག་འཐོག་གི་ཡོད་ཟེར།

ད་དེ་ཐབས་ཀྱི་རང་བཞིན་བརྐྱངས་ནས། ཆགས་པ་དང་འགུགས། ནུ་མའི་སྟེང་དུ་མནན། གཡོན་པ་ཤེས་རབ་ཀྱི་རང་བཞིན་གྱིས་ཞེ་སྡང་འགུགས། ཞེ་སྡང་སྐྱེ་བའི་གནས་དེ་སྙིང་ག་ལ་རེད། ཡིན་པ་རེད་ད། ཡུལ་དེ་དཔྲལ་བ་རེད། མིའི་དཔྲལ་མགོ་མཐོང་དུས་ཚིག་པ་ཟ་གི་རེད་མ་འདོད་མཁན་དེ་ཁོའི་དཔྲལ་མགོ་མཐོང་བ་ད་ག་དེ་ཚིག་པ་ཟ་ཡོང་གི་རེད། བྱས་ཙང་དཔྲལ་མགོ་དེ་ཞེ་སྡང་སྐྱེ་བའི་དམིགས་པ་རེད། ཚི་བ་ཟ་སར་གནས་ཏེ་ཁུག་པ་འདི་རེད་ནི་ཁ་ཐུག་ལ་རེད། ཏེ་ཨེ་ཙཱ། ཁུག་པ་ཁ་བུག་ལོག། ད་ད། ཇི་བཞེད། དབང་ཕྱུག། ང་ཁ་བུག་ལོག་པའི་འོག་ཏུ་བ་ཏེབ་ཅིག་བཅད་པའི་འོག་དང་གཉིས་གཉིས་ནི་ཁ་ཁ་ཐུག་གལ་ལ་བཅད་ནས་ཞལ་བོ་ལ་གནས་ཏེ་ཡོད་རེད། ཇི་བཞེད་ན་བུ། མགོ་བོ་རྒྱབ་ཏུ་བཏབ་ནས་གནན་པ་ཨ་སི་འདུག་བ་མགོ་བོ་རྒྱབ་ལ་བ་ཏེབ་ཅིག་བཅད་ནས་གནས། ལྟ་སྐུ་ཡི་རྣལ་འབྱོར་དུ་ཡག་པོ་བསམ་བློ་གཏོང། ཧ་ཅང་གི་རྒྱ་བབས་མེད་པ་རྐང་པོ་མེད་པ།

ག་རེ། རྡོ་རྗེ་ར་བ་གུར་བླ་རེ་བ་དང་པོ་རྡོ་རྗེ་ར་བ་གུར་བླ་རེ་མེ་རི་དང་རྡོ་རྗེ་ར་བ་ཟེར་ཡག་དེ། ད་རྡོ་རྗེ་ས་གཞི་སྐད་ཆ་མ་བཤད་པར་རྡོ། དུར་ཁྲོད་ཀྱི་འོག་ལ་ཚུད་དེ་ཡོད་པ་ཡིན་ཙང། ཐག་རྡོ་ཨུས་ཏ་ཀི་ནས་ར་བ་དེ་མཐོང་དགོས་རེད་རྡོ་རྗེ་ར་བ་དེ་ལ་རྡོ་རྗེ་དཔའ་ར་ཙི་ཅིག་གི་རྡོ་རྗེ་དྲུག་ཅུ་རེ་བཞི། ཅོག་ཅོག་ཡར་བསླངས་བཞག་རེད། ད་འདི་ར་བ་དེ་མཐོང་དགོས་རེད་ར་བ་དུམ་བུ་གཅིག་སྒོར་སྒོར་བྱས།

དུམ་བུ་གཅིག་གཅིག་ལ་གཅིག་ཏུ་གྱུར་པ་ཟེར་བ་ཇི་བྱེད་ན་དེ་རེད། དུམ་བུ་གཅིག་ཟེར་དུས་ཁོ་བླུགས་རྒྱག་བྱས་པ་སོར་གཅིག་རེད་ལྷུ་ཕྲལ་ཡག་ལྷུ་ཡོད་མ་རེད་ཁོ་ལ། དེ་ནས་རྡུལ་ཕྲ་མོ་རྫས་ཀྱི་ཁེའུ་ཡིན་ནས་ཁོ་རང་ལིང་དེ་བཀྱགས་ན་མ་གཏོགས་ཕར་ཅིག་འགོག་ཡག་ཡོད་མ་རེད་དུམ་བུ་གཅིག་ལྷུ་ཕྱེ་ཡག་ཡོད་མ་རེད། འོ་དེ་འདྲ་གི་བའི་དུམ་བུ་གཅིག་གཅིག་ལས་གྲུབ་པ། བསྐལ་པའི་རླུང་ཙམ་ཡང་མི་ཐར་མཁན། སུ་གང་མི་ཐར་ཡག་ཅིག་གི་བ་ད་དྲག་པོ་དེ་འདྲ་ཅིག་དགོས་རེད། རྡོ་རྗེ། ར་བ་ལ་ཨེ་ཏ་ཀ་ར་ཡང་རྡོ་རྗེ་ཕྲ་མོ་གི་རྩ་བརྒྱད། ཕྱེད་ལ་ཏཱ་ནི་བཞི་པའི་ར་བ། རྡོ་རྗེ་ཕྱེད་ལ་ཚུར་རིག་གེ། ཐག་ཉེ་སོང་ནི་རྡོ་རྗེ་བ་ཚང་གི་རྡོ་རྗེ་རིག་ཡོད་མོད། ལག་པ་ཐུག་ན་ཤེལ་ནང་བཞིན་འཇམ་པོ་ཡོད་གེ། རྡོ་རྗེ་ར་བ་གུར་བླ་རེ་ས་གཞི་གང་ག་ད་ག་རེ། ད་ཕྱི་རུ་ད་ཁ་དོག་སྣ་ལྔའི་མེ་དཔུང་གཡོན་སྐོར་དུ་ཆེར་བཞིན་འབར་བ་སེ་ཨ་ཏེ།

འཇིགས་བྱེད་ཀྱི་སྐབས་སུ་ཡིན་ན་རྡོ་རྗེ་ས་གཞི་དེ་ཧ་ཅང་གི་རྒྱ་ཁྱོན་ཆེན་པོ་བྱས། ར་བ་དེ་ཡོངས་སོའི་རྩིས་ལ་བཞག་ནས་དུར་ཁྲོད་བརྒྱད་དེ་རྡོ་རྗེ་ས་གཞི་ཐོག་ལ་བཀོད་དགོས་ཀྱི་ཡོད་འདྲ། བདེ་མཆོག་གི་སྐབས་ལ་རྡོ་རྗེ་ས་གཞི་ར་བ་པའི་ཁ་བརྡ་ཆས་བྱས། སྟེང་འོག་གང་ག་ལ་པའི་མལ་དེ་བཅད་ནས་སྦས། གྲུ་གུ་སྟག་ཤ་བལ་བུ་རིལ་རིལ་བྱས། དང་དོན་དཀྱིལ་འཁོར་ཡོངས་རྫོགས་གྲོལ་བ་དང། དུར་ཁྲོད་བརྒྱད་ཀྱི་ས་གཞི་དེ་བས་མེ་རིའི་ལྕགས་རི་གི་ལོགས་ཀྱི་ས་གོ་གོ་ཆེ་ཕྱི་ལོགས་ལ་སྒྲུབ་དགོས་ཀྱི་ཡོད་འདྲ།

བརྒྱ་བྱིན་ལ་མིག་སྟོང་ཕྲག་གཅིག་ཡོད་དགོས་ཡ་ག་རེ་ཟེར་ན། ཐ་མལ་གྱི་རྒྱུད་ཐུན་མོང་བ་བྱས་ན། དྲང་སྲོང་དུ་བཙུན་པའི་དམོད་པ་མང་ཞིང་དཔེ་མི་སྲིད་དམོད་པ་ཚ་པོ་ལ་རེ། དྲང་སྲོང་གི་སྔགས་དང་དམོད་པ་འགྲུབ་ག་ཡང་དུ་བཏགས་པ་རེ། མི་གཅིག་ལ་ཁོ་ན་བར་གྱུར་ཅིག་ཟེར་བཞག་དུས་ན་ག་ཡང་དུ་བཏགས། ཤི་བར་གྱུར་ཅིག་ཟེར་ཤི་ག་ཡང་དུ་བཏགས། འདུག་ནས་ལྟ་འགྲུབ་བྱ་ཟེར། བྱས་ཙང་དྲང་སྲོང་སིང་ངེ་གི་མི་ལ་བས་དགོས་ལ་མོ་དགོས་གི་བས། འདི་པ་ལ་མ་འཛིན་མཁན་གྱིས་དེ་འདྲའི་གཅིག་དགོས།

རི་རབ་ཀྱི་བང་རི་བཞི་པའི་སྒང་དམའ། ལྷ་གནས་ཁོ་རང་ལྷ་གནས་བང་རི་བཞི་པར་བ། དེ་བང་ལ་བ་སྐུ་ལྕགས་བྱས་ཏེ་བས། སྐུ་གསེར་གྱི་ཁ་དོག་བས་སྐུ་གསེར་ལྟ་བུ་དེ་བས་ཧ་ཅང་གི་སྐུ་ཆེན་པོ་བྱས་སྐུ་ལྕགས་བྱས་ནས། བས་སྐུ་ཡི་མདངས་དང་ནམ་མཁའི་མདངས་འདྲེས་ཏེ་བས་སུ་རུ་བྱས་ནས་ལྷ་མ་ཡིན་ཆུ་མཚམས་ནས་ཐོན་ཡོང་དུས་བལྟ་མ་ནུས་ནས་མར་ལོག་རུ་བྱུང་བ་རེད། ཡང་ཁོ་དེ་བསྡད་བཞག་དུས་ལྷ་མ་ཡིན་ཡོང་མ་ནུས་ལྷ་ཚོ་ངལ་གསོ་རྒྱག་རྒྱུ་བྱུང་ཡོད་རེད་བསམ། ཨ་ནི་ངལ་བསོས་པོ་བྱས་པ་རེད།

ཨེ་མིན། རྣམ་སྲས་ལ། ཁ་རླངས་ཀྱི་དུག་ཡོད་པ་རེད། ཨེ་ཁ་བཙུམ་ནས་བྱས་དེ་ནས་འབྲི་ཡོང་ང། རྒྱལ་ཆེན་བཞི་ལ་དུག་རེ་རེ་ཡོད་པ་རེད། སྤྱན་མི་བཟང་ལ། མཐོང་དུག་ཡོད་རེད་མིག་སུ་ལ་བལྟས་བཞག་ན་དུག་ཕོག་པ་རེད། ཙང་མིག་དེ་མཆོད་རྟེན་དེ་ལ་བལྟས་བསྡད་པ་རེད། གཞན་པ་ལྟ་གི་ཡོད་མ་རེད། འཕགས་སྐྱེས་པོ་ལ། རེག་དུག་ཡོད་འཕགས་སྐྱེས་པོ་གཟུགས་ལ་ཐུག་ཉན་ཡོད་མ་རེད་ཐུག་ག་ཕྱིན་ན་དུག་ཕོག་གི་རེད། ཙང་ཐུག་མ་ཡོང་དོན་དུ་ཨང་གཅིག་རལ་གྲི་གཅིག་བཅངས་ནས་པའི་རྗེས་ལས་བྱས་ཏེ་ཁོ་རང་ཐུག་མ་ཡོང་བྱས་པ་རེད། མཚོན་ཐེངས་དེ་རེད། ཡུལ་འཁོར་སྲུང་ལ་ཐོས་དུག་ཡོད་རེད། ཨ་མཆོག་ནང་ལ་མི་ཡི་སྐད་ཐོས་ན་ཨ་ནི་ཁོ་ལ་ཀླུ་ཡི་དུག་ཕོག་གི་ཡོད་རེད། ཨ་ནི་ཨ་མཆོག་ནང་མི་ཐོས་གི་བཀག། ཨ་ནི་ཞྭ་མོ་འཁྲབ་ཡོད་ངེས་དེ་དེ་མ་གོན། སྒྲ་སྙན་བཏང་སྒྲ་སྙན་དེའི་སྒྲ་དེ་གིས་བས་མི་ཡི་སྐད་མི་གོ་ཡ་ཡོད་རེད།

ཀླུ། གཟི་བྱིན། མེ་འབྲུ་གཟི་ཅན་གྱི་གཡོག་པོ། སེ། ཉེས་པ་སེ་བག་ནག་པོ་དེ་བཏུལ་གཏོང་བ་རེད་ད་བཏུལ་བཞག་རུག་བྱས་ནས་ཞེ་དྲག་ང་ཚོ་སྐྱིད་པོ་ཡོང་དགོས་རེད། ཉེས་པ་སེ་བག་ནག་པོ་ཟེར་མཁན་འདི་གི་བས། ནད་ཡམས་གཏོང་བདེ་བ་ཅིག་རེད་སྡུག་པ་བྱས་བྱས་ནས། སྡུག་ཅག་བྱེད་ཡོད་རེད། ད་དེང་སང་ང་ཚོ་སྐྱིད་ན་ཕྱིན་ཆད་རྙེད་དཀའ་ཡོང་བསྡད་ཡ་དེ། རྙེད་ནས་དྲག་དགོས་ཡ་དེ་ཐུགས་དེ་རེད།

ཨ་མ་རེད་པས་གྲོགས་པོ་སོང་ཙང་ད་གཟུགས་སྐུ་མ་མཐོང་ཞིང་གྲོགས་པོ་དེ་ཡག་པོ་མ་རེད་རྩ་ནས་ཡིན་གཅིག་མིན་གཅིག་མཐོང་དགོས་འདུག་ཟེར། ད་ཨུ་ཚུགས་མཐའ་ལ་བསྐྱལ། ཉི་མ་གཅིག་ལ་དེ་ལྟ་ཡིན་གཅིག་མིན་གཅིག་རྒྱལ་པོ་རང་ཡང་གཟུགས་སྐུ་མཐོང་གི་ཡོད་ན། རྒྱལ་པོ་རང་ཞེད་མིང་བ་ཟེར། ད་གྲོགས་པོ་ལ་ཞེད་ངས་ག་བས་བར་ཟེར། ད་ཞེད་པ་མ་གནང་ཞེད་པ་ཡིན་ན་རྩ་ནས་ཁ་གྲགས་འཇོག་མ་གནང། བས་སྐད་རྩ་ནས་མ་རྒྱག་ང་ལ་སྐད་ཐོས་མ་བྱུང་རོགས་གྱིས་ཟེར།

འཇུག་པ་བཅུ་གི་ནང་ནས་ཁྱབ་འཇུག་དང་ཁྱད་པར་མེད་པའི་ཁྱབ་འཇུག་འཇུག་པ་དེ་ཁྱབ་འཇུག་ཀིར་ཤིན་ན་ཡིན། ཀིར་ཤིན་ཟེར་མཁན་དེ། མི་གཅིག་རེད། ཤཱཀྱ་ཐུབ་པ་ཁྱབ་འཇུག་གི་རང་སྡིག་བཀྲུས་པའི་ཕྱིར་དུ་ལས་འབྲས་ཀྱི་ཆོས་བཤད་མཁན་ཡོང་བ་ཡིན་ཟེར། ཀིར་ཤིན་ན་ཁྱབ་འཇུག་དང་གཅིག་པ་ཡིན་ཟེར་གང་མི་མཛད་པའི་མི་གཅིག་བྱས་ནས། ད་ཁོ་སྒྲོལ་མ་ཚོ་ཡང་ཁོའི་དྲང་སྲོང་གཅིག་ལ་གསང་ལ་བྱས་ནས། དྲང་སྲོང་དེ་ལ་མངོན་ཤེས་ཨེ་འདུག་མི་འདུག་ཉམས་ཚོད་ལེན་འདོན།

བརྡར་བརྡར་བརྡར་བརྡར་བྱས་རྩ་འདབ་མེད་པ་རེ་རུ་མ་བྱས་སམ་ལྕགས་བརྡར་མཁན་པས་དཀའ་ལས་ཁག་ཙང་ཆུ་ཁ་ལ་ཆུ་ཁ་ལ་བརྡར་ནས་ཆུའི་ནང་ལ་གཡུག་བཞག་པ་རེད། ལྕགས་ཆུའི་ནང་ལ་གཡུག་ནས་དེ་ཉ་ཡིས་ཟས་པ་རེད། དེ་ཉ་པ་ཅིག་གིས་ཉ་ཅིག་བསད་ཕར་གས་འདུག་དུས་ཉ་ཁོག་པ་ནས་ལྕགས་ཅིག་ཐོན་པ་རེད་ཨ་ཡ་མཚན་ད་དེ་འདྲའི་གི་ལྕགས་ཅིག་ཐོན་བྱུང། ལྕགས་དེ་ཕར་འཁྱེར་ཅིག་ཟ་མགར་བ་ཅིག་རྩ་ལ་འཁྱེར་བརྡུངས་ནས་མདའ་བཟོས་པ་རེད་མདའ་ལྕགས་ཞེས་བྱ། མདའ་ལྕགས་དེ་མདའ་ལ་བསྒར་ནས་རྔོན་པ་ཅིག་ལ་བག་ཅིག་འོང་རེད། ཀིར་ཤིན་ན་གི་པའི་ཞེ་དྲག་གིས་ཁོང་ཚོའི་མངོན་འདོད་སྒྲུབ་ཡག་པོ་བྱས་ཡོག་རེད་དེ། རྒྱུ་མ་ལེ་དེ་ཁོ་ལ་བཙུན་མོ་དྲུག་ཅུ་ཡོག་ཡིན་ན་བརྒྱད་ཅུ་ཡོག་ཡིན་མི་ཤེས་ཨོ། ཆེན་པོ་རེད་ཁོ། དེ་འདྲ་བྱེད་རེད་རྒྱུ་རེད་དེ། ཨན་ཁོ་རང་ཚོ་ལ་རྒྱུ་མཐུན་རྐྱེན་དམག་རྒྱག་རོགས་བྱས་ཞེ་དྲག་བྱས་ནས་ཨན་ཁོ་རང་ལུང་པ་ཁ་ཁ་ལ། ཨན་ཁོ་རང་གི་ཨ་ཕྲུག་ཁ་ཤས་ཕར་བཙུན་མོ་ལེན་གར་བཏང། བཙུན་མོ་ཚུར་ལ་ངག་སླེབས་འོང་དུས་ཇག་པ་དང་ཐུག། བཙུན་མོ་ཁ་ཤས་ཇག་པ་གིས་འཕྲོག། ཁ་ཤས་གཡང་ལ་མཆོངས་ཁ་ཤས་ཆུ་ལ་མཆོངས། ཡང་དུ་བཙུན་མོ་རྡོག་པོ་གཅིག་མ་ལྷག། གཉེན་ཉེ་ཚན་གང་ག་མ་ལྷག་པ་རེད་མོ་ལང་ཞབས་རོགས་གོས་ཁྱོད་གཉེན་རྩ་ལག་དང་བཅས་པ་བས་རྨེག་མེད་དུ་གྱུར་ནས་ཐ་མ་ཁྱོད་གསོད་ཡག་བྱེད་ཀྱི་རེད་ཅེས་པ་རེད་ད། དྲང་སྲོང་ཅིག་གིས་ཨོ་དེ་འགྲུབ་པ་རེད། གང་ག་མེད་པ་བྱས། ཕ་མ་སྤུན་མཆེད་ཅི་མེད་ཁོ་རང་གཅིག་པོ་ལས་ལུས་སོང་ཨ་ནི་ཁོ་སེམས་ཚེགས་ཆེ་སྐྱིད་པོ་མ་བྱུང་ཤིང་ནགས་གསེང་ནས་ཡག་ཉལ་བསྡད་པ་རེད་འདུག་གན་རྐྱལ་ལོག་ཉལ་རྐང་པ་ཕར་བརྐྱངས།

ཉེ་དབང་ནག་པོ་ནམ་མཁའ་ལྡིང་ལ་བཞུགས། ཉེ་དབང་ཁོ་རང་ཡང་ཁོ་རང་ཡག་པོ་མེད། པའི་དཀོན་མཆོག་ཡིན་ནའི་མེད་གཡོ་སྒྱུ་དྲང་སྲོང་མེད་མཁན་ཡག་པོ་དགོས་རེད་བ་དེ་ཁོ་གཡོ་སྒྱུ་ཚ་པོ་རེད། ཁོས་ཞང་པོ་བསླུས་པ་རེད། ཁོ་རང་ཞང་པོ་དེ་ནམ་མཁའ་ལྡིང་རེད། བྱ་ཁྱུང། རྫིག་པོ་ཅིག་ཡོད་རེད། ད་ཁོས་ཞང་པོ་ལ་མཆོད་པ་ཕུལ་བས་བྱིས་པ་གཅིག་འགྲོ་བས། མཆོད་པ་བཞི་བཅུ་ཕུལ་རེད། དེ་ནམ་མཁའ་ལྡིང་དཔེ་རྫིག་པོ་ཞེ་དྲག་ཆེ་དབང་ཐང་ཆེན་པོ་ཡིན་ཙང་ཉི་མ་གཅིག་ཁོ་ལ་ཁྱོད་ལ་དངོས་གྲུབ་ག་རེ་དགོས་ཡོད་ཅེས་བ་རེད། དངོས་གྲུབ་མི་དགོས་ཟེར་བ་རེད། དངོས་གྲུབ་མི་དགོས་ཁྱོད་ང་ལ་དེ་ག་ཟིག་བྱོས་པ་བྱེད་མི་ཡོང། ང་རང་ཚོ་གཅིག་འདོད་པ་མེད་པའི་ལས་ཀ་བྱེད་མཁན་ཡོད་པ་མ་རེད་ཁྱོད་དངོས་གྲུབ་ག་རེ་དགོས་ནའང་སློངས་ཤིག་བྱས་པ་རེད། ཨ་ངས་དངོས་གྲུབ་འདོད་པ་ཡོད་པ་སློང་ན་ཞང་པོ་རང་གིས་སྟེར་མི་ཡོང་བྱས་པ་རེད། ཁྱོད་དངོས་གྲུབ་ག་རེ་སློང་ནའང་ངས་སྟེར་དགོས་ཟེར། ཁས་ལེན་པ་རེད་ད་ཁས་ལེན་ཚར་ནས་ཡང་ཁས་ལེན་ཤོག་ཅིག་ཡོད་མ་རེད།

ཨ་ནི། ཕྱོགས་སྐྱོང་བཅོ་ལྔ་བཅས་ཤིང་གི་རྩེ། རྩ་ལ་ཕྱོགས་སྐྱོང་རྩེ་ལ་ཞིང་སྐྱོང། ཤིང་བཅས་ཤིང་གིས་སྲོག་འཛིན་གྱི་རླུང་མཚོན་རྩ་ཕྱོགས་སྐྱོང་དང་རྩེ་ཞིང་སྐྱོང་གཉིས་ཀྱིས། ཤིང་གིས་རྩ་དབུ་མ་མཚོན་སྲོག་འཛིན་དང་ཐུར་སེལ་གྱི་རླུང་མཚོན་པ་ཡིན། ད་ཟུར་གཅིག་ལ་ཆུ་བཅས། དུར་ཁྲོད་བརྒྱད་ལ་ཆུ་བརྒྱད་བཅས་ཆུ་ནང་ལ་ཀླུ་བརྒྱད་བཅས། སྟེང་གི་ནམ་མཁའ་ལ་སྤྲིན་བརྒྱད་བཅས་གསུང་བཅས། ད་ཟུར་གཅིག་ལ་རི་བཅས། རི་གི་རྩེ་ལ་མཆོད་རྟེན་བཅས།

རང་གི་ཐུགས་ཀའི་བཾ་ཡིག་ལས་འོད་ཟེར་བཾ་ཡིག་ཧཱུྃ་འབྲུ་བཅུ། རང་རྡོ་རྗེ་བདེ་མཆོག་པདྨ་གསལ་བ་སྟེ་ང་རྒྱལ་བཟུང་གསལ་སྣང་ཡག་པོ་ཅིག་བཏོན། རང་གི་ཐུགས་ཀར་ཆོས་འབྱུང་གྲུ་གསུམ་ཉིས་བརྩེགས་ཀྱི་ནང་དུ། ཟླ་བའི་དཀྱིལ་འཁོར་གྱི་སྟེང་དུ་བཾ་ཡིག་དང་སྔགས་ཕྲེང་མ་ཁ་དོག་དམར་པོས་བསྐོར་བར་བྱས། དེ་ལས་འོད་ཟེར་འཕྲོས། འོད་ཟེར་ཉི་མ་ཤར་བ་ལྟ་བུ་བས། འཕྲོས་ནས་བ་སྤུའི་བུ་ག་དང་བྷ་ག་སོགས། ཕྱོགས་བཅུ་ཐམས་ཅད་ལ་ཁྱབ་བདེ་བའི་ནམ་མཁའི་མཐའ་ཕྱོགས་ལྷག་སྤྲུལ་བའི་ནི་འགྲོ་དྲུག་གི་སེམས་ཅན་ཐམས་ཅད་ལ་ཕོག། འོད་ཟེར་གྱིས་རེག་པ་ཙམ་གྱིས་དེ་ནི།

རེ་བ་དེ་ཡིན་ན་ཁོང་གི་ཐུགས་བསྐྱེད་ས་དེ་སྙིགས་མའི་སྙིགས་མ་ལྔ་ལྷག་པར་བདོ་བས། སེམས་ཅན་འདིར་བ་ཉམ་ང་བ་དཔེ་ཉམ་ང་བ། ག་ཚད་ཡིན་ན་བརྒྱད་ཡིན་ན་གཅིག་དང། དེ་འདྲ་གི་དཔེ་བདོ་བའི་དུས་ཀྱི་དེ་ནི་སེམས་ཅན་གྱི་དོན་དག་ལ་ཐུགས་བསྐྱེད་པ་རེད། སངས་རྒྱས་གཞན་པ་ཚོས་ང་ཚོ་རྗེས་སུ་ཡོང་བའི་ཐུགས་བསྐྱེད་མ་ནུས་པ་རེད།

ཚང་མ་བློ་ཀུན་སངས་རྒྱས་ལ་མཆོད་པ་ཕུལ་ནས། སངས་རྒྱས་ཀྱི་སྦྱིན་བདག་རང་བཅས་ནི་བས། བཞུགས་ས་དང་གསོལ་བ་སོ་སོའི་ཕྱི་རྟགས་ཨ་ལ་ལ་དེ་ནང་བའི་གསོལ་སྨན་ན་བཟའ་ཆོས་གོས་དྲི་བ་བྱུག་ཡག་གི་སྨན་སྤོས་དང་ཚལ་བཅས་པ་མེ་ཏོག་དང་བཅས་པ་ཚང་མ་ལག་གི་བསྙེན་བཀུར་ནས་ལོ་དཔེ། ཁྲི་ཕྲག་ག་ཚད་ཡིན་བྱིན་བ་བསྙེན་བཀུར། ད་དཔེ་མི་སྲིད་པའི་ཚོགས་རེ་བ་དེ་བསགས་ཚར་དུས། ད། སངས་རྒྱས་པོ་ཁྱེད་རང་ཚོ། དགེ་བའི་རྩ་བ་འདི། སྨོན་ལམ་བཏབ་ནས་ཡག་པོ་འདུག་ཟེར་དགེ་སློང་ཚོའི་ཚུལ་བསྟན་ཁུལ་དང་སྨོན་ལམ་བཏབ་བཞུགས་སོ།

སངས་རྒྱས་ཀྱི་སྲས་གཅིག་གིས། ང་ངའི་ཡབ་རྒྱལ་པོ་བདེ་བ་ཅན་གྱི་སངས་རྒྱས་ཀྱི་ཞིང་བཟུང་ནས་ཁོང་པས། མྱ་ངན་ལས་འདས་པའི་སྐབས་ལ་ངས་ཁོའི་ཚབ་བྱེད་ཀྱི་ཡིན། མ་འདས་གོང་ལ་ཁོས། ཁོ་རང་གི་ཐོད་ཡི་གེ། ཡོན་ཏན་རྣམ་པར་བཀོད་པའི་ཞིང་ཁམས་དེ་ན་བསྡད་ཀྱི་ཡིན་གསུངས་སྨོན་ལམ་ཞིག་བཏབ། ཚེ་དཔག་མེད་རེད། གཉིས་དེ་དག་པོ་རེད་བརྒྱ་རྩ་གཉིས་ཡོད་རེད་རྒྱལ་པོ། བུ་བརྒྱ་རྩ་ཡོད་རེད་ང་སྟོང་རྩ་ཡོད་རེད། ད་སྟོང་ཕྲག་གཅིག་དེ་གི་སྨོན་ལམ་བཏབ་ཡོང་དུས། རེད་སྟོང་རྩ་གཉིས། སྟོང་རྩ་གཉིས་རེད། ཡིན་པ་རེད་གང་ག་བྱས་སྟོང་རྩ་གཉིས། ཨ་གང་ག་ལོག་གི་བའི་ཚིལ་མཛའ་བོ་ལེན་ནང་ལ་བའི་སངས་རྒྱས་ཀྱི་མཛད་པ་བསྟན་གི་ཡིན། སྨོན་ལམ་བཏབ་པ་རེད་དེ་ཚེ་ལོ་བརྒྱད་ཁྲི་དུས་སུ་བཏབ་འཁོར་བ་འཇིག་གིས་འོ། གསེར་ཐུབ་ཀྱིས་དྲུག་ཁྲི་དུས་སུ་བཏབ་འོད་སྲུང་གིས་ཉི་ཁྲི་དུས་སུ་བཏབ། ད་ག་ནང་བཞིན་དེ་ནི་བའི་ཁ་ཤས་ཀྱིས་བཞི་ཁྲི་ལྔ་ཁྲི་ཟེར་བ། དེ་ནས་མ་གཏོགས་ཚེ་ལོ་བརྒྱ་གི་རྩ་ལ་མ་སངས་རྒྱས་བྱེད་མཁན་རྩ་ནས་མ་རག་ནས། བུ་སྟོང་དེ་རྫོགས་སོང་བ་རེད། ཡང་བྲམ་ཟེ་རྒྱ་མཚོའི་རྡུལ་སེམས་ཁྲལ་ཞེ་པོ་བྱུང་ནས། ཚེ་ལོ་བརྒྱ་པ་སྙིགས་མ་ལྔ་ལྷག་པར་བདོ་བ། ཨ་ནི་བས། སྙིགས་མ་ལྔ་དང། དེ་ནི་བས་ནད་ཀྱི་བསྐལ་པ་མཚོན་གྱི་བསྐལ་པ་མང་པོ་ཡོག་ལྡང་དེ་འདྲ་བྱེད་པའང་བྱས་ནས་དེ་དུས། གང་རེད་ས་མྱ་ང་བ། རྒྱས་དང། ཀ་རིང་སྐྱིད་ལྟ་ཚོད་རྩེ་ནས་ཨོ་དེ་འདྲས་ཀྱི་ལྷག་པར་སྡུག་པའི་སེམས་ཅན་ཤིན་ཏུ་ཉམ་ཐག་དུས་ཨེ་ཁྱོད་རང་ཚོས་བདག་པོ་རྩ་ནས་མ་བརྒྱབ་གཡུག་བཞག་པ་རེད། དེ་འདྲས་ཡིན་ཙང་ད་ང་བློ་བདེ་པོ་མི་འདུག་ཟེར་བས་ཁོང་པས་འདར་སིག་བརྒྱབ། ཆུ་ཤིང་བཞིན་དུ་འདར་ནས། ངས་སེམས་ཅན་དེ་ཚོའི་དོན་དག་ལ་ང་བས་བློ་བདེ་པོ་མ་བྱུང། གསུངས་ནས་དེ་ཚོའི་རྒྱུ་མཚན་ཡང་དག་པ་བ་བཤད། བཤད་ཚར་དུས་ངས་མ་འོངས་པ་ནང་ལ་ཚེ་ལོ་བརྒྱ་པའི་དུས། དུས་སུ་སངས་རྒྱས་པར་གྱུར་ཅིག་སངས་རྒྱས་ཀྱི་མཛད་པ་བྱེད་པར་གྱུར་ཅིག་ཟེར།

ཡིན་ནའི་ང་ཚོ་འདའི་གཞོན་སྙེ་ཚོ་ལ་ཆོས་དེ་དགའ་རོགས་ཀྱི་མ་བྱུང་ན་ཐོ་འདོད་གང་གི་མ་རེད་བ། འདི་བ་ཧ་གོ་སོང་ན་ཨ་ནི་བའི་སྒྲུབ་པ་ཞེ་དྲག་བྱེད་གི་རེད་དེ་ཡང་སྒྲུབ་པ་གི་འགྲེལ་བྱུང་ཅི་བྱེད། རང་གི་ཐུགས་ཀ་ནས་ཕ་འོད་ཟེར་དེ་འཕྲོས་ནས་སེམས་ཅན་ཐ་མཐའ་ཡས་པ་ནམ་མཁའི་མཐའ་ཕྱོགས་ཀྱི་སེམས་ཅན་ཐམས་ཅད་བས་སངས་རྒྱས་ས་ལ་འགོད་པའི་དམིགས་པ་དེ་བྱས། དེ་ཚར་ནས། འདི་རེད་ཐམས་ཅད་དེ་ནི་བས་རྣལ་འབྱོར་མའི་སྐུ་ལ་ཡར་གྱུར།

ལུས་དཀྱིལ་བསྒོམ་པ་དེ་ད་མགོ་རྙོག་ཟེ་ཟེར་གྱི་རེད་དེ། རྣལ་འབྱོར་མའི་ལུས་དཀྱིལ་ལས་སླ་པོ་རེད་པ་ལས་སླ་ཤོས་རེད་བསམ་བློ་མ་གཏོང་ན་མ་གཏོགས། ལས་སླ་ལོས་དེ་ཆོས་ཁོ་རང་ངོས་ནས་གལ་མ་རེད་བྱེད་པ་པོ་ངོས་ནས་རེད། ཆོས་བྱེད་མཁན་གྱིས་ཞེ་དྲག་བྱེད་རོགས་བྱེད་ཀྱི་ཡིན་ན་ཆོས་ཁག་པོ་ཡིན་ནའི་བྱེད་འགྲོ་རེད་མགོ་རྙོག་ཆེན་པོ་ཡོད་ནའི་མགོ་རྙོག་སངས་འགྲོ་རེད། འཁོར་ལོ་སྡོམ་པའི་ལུས་དཀྱིལ་དེ་མགོ་རྙོག་ཤོས་རེད་ཟེར་གོ་རེད་དེ། འདི་ཕྱོགས་དེ་བྱོན་ཡང་ཞིབ་དཔྱད་མཛད་མཁན་ཚོ་གི་ཉི་མ་ལྟ་བ་རེད་བསམ་བློ་རེ་གཏོང། ཕེ་ཁོ་ཉུང་སིག་སིག་རེ་བཅུ་བཟོ་ནས། ང་རང་ཚོ་ལ་དེ་འདྲ་ཡོད་མ་རེད་དེ་ནས་བླ་མ་ཡང་པ་རྣམ་པ་ཚོ། ནས་གསུང་ཆོག་ཆོག་འདྲ་པོ་བྱས། ག་གནས་ག་བ་ཡོད་པ་དེ་ཁྲིད་ཁྲིད་ཁྲིད་ཡོང་གི་འདུག་དེ། དེ་འདྲ་ཡོང་ཡ་ཚོས་ཉམས་ལེན་མཛད་ཙང་བྱས་བ་རེད་དགོངས་འགྲོ་བ་རེད་དགོངས་ན་ལྷག་བ་མི་ཡོད་དངོས་དེ་གང་ཡང་ཡོད་མ་ཡིན་ནང་བྱན་ཚུད་པ་ཟེར་ཡ་དེ་ཅི་རེད། ང་རང་ཚོ་གཞི་ནས་ཅིག་གནས་བཤད་རེ་བ་ཅིག་གཏོང་ཅིག་ར་ཅིག་སྤྲོད། ནང་གི་ཕ་རྒན་ནང་བཞིན་བྱས་བསྡད་པ་རང་བཟོ། ནང་གི་ཨ་མ་ནང་བཞིན་གྱི་གོ་བ་རེད། ནང་བྱན་ཚུད་ཡག་དེ། ནང་གི་ཨ་མ་གིས་ནང་ལོག་གི་ཅ་ལག་གང་ག་ཧ་གོ་ཕར་བཞག་ཚུར་བཞག་ལེན་ནས་དག་ཅིག་ཁ་ལག་བཟོ་གཅིག་བྱས་ཙང་ཅ་ལག་གར་སྒུག་ཁར་ཁ་ཐུག་དེ་ལས་མགོ་ལོག་མ་བཙིར་བ་བྱས་ཚུར་ལེན་ས་ལེན་ཕར་བཞག་ས་བཞག་བྱས་ཁ་ཐུག་དེ་ལེན་ནས་ཡག་པོ་ཞིག་བྱེད་ཐུབ་པོ་འདུག་ཕ་རྒན་ཕྱི་ལོག་ལ་མི་དྲག་ཆེ་ཁག་བྱས་ཡར་ཡར་འགྲོ་ཁག་ཅིག་མར་མར་འགྲོ་ཁག་ཅིག་ནང་ལོག་སླེབས་འོང་ཡང་ཨ་མ་མེད་དུས་ཁ་ལག་བཟོ་དགོས་ནས་ཁ་ལག་རག་དགོས་པ་མ་རེད། ཨ་ནི་གཅིག་གེ་ཤོ་གཉིས་གེ་ཤོ་བྱས་ཏེ་ངེད་ཚང་ནང་གི་ཕར་དང་ཚུར་དང་ཡར་དང་མར་དང། ངའི་ཨ་མ་ཚ་པོ་ཡོད་ན་ཨ་མ་གི་ཀྱང་བ་ཞིག་ཡིན། ཁྱོད་ཞེ་དྲག་དེ་མར་བས་ཟེར་བའི་མིང་ནི་རྫོགས་པོ་ཀོ་ཅི་རག་རེད། ཨ་ནི་ཁོ་གཉིས་རྒྱུས་ཆེ་ཆུང་ཞེ་དྲག་ཡོད་ཡ་དེ། ནང་བྱན་ཚུད་མ་ཚུད་གི་རེད་དེ། ཡིན་ནའི་ཨ་མ་ནང་ལོག་གི་ཅ་ལག་ལ་ནང་བྱན་ཚུད་དེ་ཕྱི་ཡི་གོ་ཆ་བཅོལ་ཡོད་མ་རེད་ཕྱི་ལོག་ལ་དོན་དག་ཞིག་བཅོལ་ཡོད་མ་རེད། ཡང་ཉི་མ་གཅིག་རྐྱེན་རེ་གཅིག་བྱུང་ནས།

སེམས་ཀྱི་དཔེ་ནུས་པ་དེ་ལ་རྫོགས་ཡ་ཡོད་མ་རེད་ད་ལ་གོང་དུ་གོང་གོང་གོང་ཡར་ཡར་ཡར་གོང་མ་མཐའ་མེད་དུ་འཕེལ་སོང་ན་ཡང་སངས་རྒྱས་འགྲུབ་ཡོད་རེད་སངས་རྒྱས་ཀྱི་མཁྱེན་པའི་ཡེ་ཤེས་དེ་ཡོང་དགོས་རེད། དེ་འདྲ་ཡིན་ཙང་རྟག་ཏུ་སྒོམ་དགོས་རེད་ཉམས་ལེན་ཟེར་མཁན་དེ་སེམས་ཀྱི་ཐོག་ལ་གོམས་པ་བྱེད་དགོས་དེ་ཡིན་ཙང་ད་སྒྲུབ་གཞི་དེ་ཚོ། བདག་བསྐྱེད་ཀྱི་སྒྲུབ་གཞི་ནི་ཧ་གོ་སྦྱང་གཞི་སྦྱོང་བྱེད་སྦྱོར་གཞི་གསུམ་ལྡན་པའི་སྒོ་ནས་སྦྱོང། ད་ལུས་དཀྱིལ་སྒོམ་ཡོང་དུས་ལུས་དཀྱིལ་ཞེས་ཨ་དེ་སྒོམ་ན། དཔེ་ཞེ་དྲག་གི་བྱིན་རླབས་ཆེན་པོ་ང་རང་ཚོ། དཀྱིལ་འཁོར་ཕྱི་དཀྱིལ་ལ་དབང་བཞག་ཅིག་ཡིན་ན་ཕྱི་དཀྱིལ་ལ་རྡུལ་ཚོན་གྱི་དཀྱིལ་འཁོར་རས་བྲིས་ཀྱི་དཀྱིལ་འཁོར་གོང་བུར་བཏང། རྡུལ་ཚོན་བླུག། རས་བྲིས་བྲི། དེ་ནས་ཆོ་ག་བཏང་ནས་འོ་ད་སྡིག་པ་དག་སྦྱང་བྱས། འོ་ད་དཀྱིལ་འཁོར་སྒོམ་རང་དང་དབྱེར་མེད་བྱས་ནས་དཀྱིལ་འཁོར་སྒོམ་ཚོགས་རྒྱ་ཆེན་པོ་བསགས། དཔེ་ཞེ་དྲག་གི་ཕན་པ་ཡོད་རེད་དེ། ཁོ་ལ་ག་ཚད་སྒོམ་བཞག་ནས་དམིགས་པ་ཚུར་བསྣུན་གནད་བསྣུན་ས་དེ་རྡུལ་ཚོན་དང་ཚོན་རིས་རི་མོ་བྲིས་བཞག་པ་རས་གཞི་དང་བག་རེ་ཁོ་ལ་དམིགས་པ་གནད་དུ་བསྣུན་ནས་བདེ་བ་ཆེན་པོའི་ཡེ་ཤེས་སྐྱེ་ཡ་ཡོད་མ་རེད། ལུས་ཀྱི་དཀྱིལ་འཁོར་ལ་དམིགས་པ་གནད་དུ་བསྣུན་གྱི་ཡིན་ན་ལུས་ཀྱི་རྩ་རླུང་ལས་སུ་རུང་ནས་རྩ་ནང་དུ་འདུས་ནས་བདེ་བ་ཆེན་པོའི་ཡེ་ཤེས་སྐྱེ་གི་ཡོད་རེད། དེ་གི་ཁྱད་པར་རེད། དེ་འདྲ་ཡིན་ཙང། འདིར་བ།

དེ་ལྟ་བུའི་ལུས་དཀྱིལ་དེ་ལ་ཡང་ཁྱད་ཅིག་གིས་ནི་གསང་འདུས་པའི་ལུས་གཅིག་གི། ལུས་ཀྱི་ཆ་ཤས་ལྷ་ལ་བྱས་པ་རེད། སྤྱི་བོ་ནས་སྐྲ་མཚམས་ཀྱི་བར་དུ་གཟུགས་ཀྱི་ཕུང་པོ་ངོ་བོ་ཨོཾ་ཡོངས་སུ་གྱུར་པ་ལས་རྣམ་སྣང་དཀར་པོ། སྐྲ་མཚམས་ནས་མགྲིན་པའི་བར་དུ། འདུ་ཤེས་ཀྱི་ཕུང་པོ་ཨཱཿ་དམར་པོ་ཡོངས་སུ་གྱུར་པ་ལས་འོད་དཔག་མེད་པ་སོ་དྲུག་བཅས་ལུས་ཀྱི་ཆ་ཤས་གང་བས་པའི་དགུ་ཕྱག་རྒྱ་ནི་བཅས་བྱ་བ་རེད། ཏོག་ཙམ་རགས་པ་རེད་གསུངས་པ་རེད། བདེ་མཆོག་གི་སྐབས་སུ། སྐྲ་མཚམས་པུ་ལི་ར་མ་ལ་ཡ་ཟེར་སྐྲ་མཚམས་དེ་ཡུལ་ཉི་ཤུ་རྩ་བཞི་གི་པུ་ལི་ར་མ་ལ་ཡ་ཟེར། དེ་ན་ཡོད་པའི་རྩ་དང་ཁམས་གཉིས་པོ་དེ། རྩ་དེ། རྩ་དེ། འདི་རེད་བ། རབ་གཏུམ་མ་བྱས་ནང་ལོགས་ཀྱི་ཁམས་དེ། ཁཎྜ་ཀ་པཱ་ལ་དཔའ་བོ་བྱས་དཔའ་བོ་དཔའ་མོ་བྱས། དེ་འདྲའི་བྱས་པ་ཡི་རྩ་ལུས་ནང་གི་བའི་དགུ་ཡ་ལྟེ་བ་དེ་རྩ་རྩ་ཁམས་བྱིན་གྱིས་བརླབས་པ་ཡིན་དུས་རྩ་ཁམས་བྱས་པ་རེད།

དེ་བཅུ་དྲུག་གི་ནང་ལ་དེ་ནི་བའི། ཡུལ། ནཱ་ག་ར་ཡིག་འབྲེལ་པའི། གོས་ལུས་ཚིགས། བཅུ་དྲུག་བྱས། ཧེ་རུ་ཀ་དང་ཡབ་ཡུམ་བཅུ་དྲུག་བྱས་བཀོད། ལྷ་གཅིག་རེད། ཁ་ཐུག་བཀོད་དགོས་ཡ་དེ་སྒྲོག་གཞི་དེ་འདྲ་ཡོད་ཙང་བྱས་པ་རེད། ལེགས་རྟོགས་ཚ་ཁག་ཡོད་རེད། སྨན་བཅོས་པ་བཀོད་ས་གཅིག་རང་རེད་སྙིང་ག་ལ་བཀོད་དེ། གནས་རེ་རེ་ལ་ལྷ་རེ་རེ་བྱས། སོར་མོ་བཅུ་དྲུག་གི་རྩ་དེ་ཚོ་བསྡུས་གནས་གཅིག་ལ་བསྟིམ་བྱ་བ་རེད། བྱས་ཙང་མན་ངག་འདི་ཆེན་པོ་ལས་ལྷག་ཡོད་རེད། ཧན། འདི་ཆོས་ལུགས་ག་འདྲ་རེད་ཟེར་ན། དཔེར་ན་ལུག་འཚོ་མཁན་ལུག་རྫི་ང་ཚོ་བོད་པ་ཚོས་ལུག་རྫི་ཞེ་དྲག་བྱས་ཙང་ཧ་གོ་གི་རེད་བ། ལུག་འཚོ་མཁན་ལུག་རྫི་དེ་གའི་ལུག་དེ་འདྲ་རི་ལ་ཕར་བཀྲམ། ཨ་ནི། རྫ་དྲ་འདི་ཅི་ཟ་མགོ་ཁོག་བསྡད་ན། ཨ་ནི་སྤྱང་ཀུ་རྒྱུག་ཡོང་གི་རེད། འཚོ་དགོས་རེད་ཁོ་ལྟ་དགོས་རེད། ལྟ་དུས་སྐད་འདྲ་ཨ་ཏོག་ཏོག་རྒྱག་དུས་ལུག་ཚོ་ཤོག་ཤོག་ཟེར་དུས་ཚུར་སླེབས་འོང་གི་ཡོད་ན་ལུག་རྫི་དཀའ་ལས་ཞེ་དྲག་ཡོད་མ་རེད།

ནཱ་ག་ར་ལ་ཧེ་རུ་ཀ་བལ་བཅུ་དྲུག་ཡོད་རེད། ནང་པ་ནག་རྫས་བཞི་ཡོད་རེད། ཁ་སུ་སུ་རྫས་མི་གཉིས་འདུག་གོ་དྲི་དེ་སེ་ཡ་ཏི་ལྷ་གཅིག་ཕ་གཉིས་དགོངས་པ་རེད། ཨ་ད་དེ་འདྲས་བྱས་འོང་དུས་དགའ་རོགས་རེད་འགྲོ་རེད། གནས་གཅིག་མ་ནག་རེ་རེ་རིགས་ཡིན་ཙང་ལྷ་སུམ་ཅུ་སོ་བདུན་རེད། དེའི་སྙིང་ག་ལ་བཀོད་བཞག་རེད། སྙིང་གའི་ཆོས་འབྱུང་གི་ནང་གི་ཟླ་ཉི་མའི་དཔྱིད་འགོ་བཞི་དུ་བཀོད་བཞག་རེད། དེ་བཀོད་པ་ཙང་དམིགས་པ་དེར་གཏད་བཞག་དུས་རྩ་རྩ་རང་གི་བལ་རླུང་སེམས་གང་ག་དེར་འདུས་ཡོང་ནས། རྩ་གང་ག་ལོ་གཙོ་བོ་ཡུལ་ཉི་ཤུ་རྩ་བཞི་རྩ་ཟེར་འདུག་ཡུལ་ཉི་ཤུ་རྩ་བཞིའི་རྩ་དེ་ཡ་ཡ་ཡ་ཅན་དེ་ནི་རྩ་གསུམ་སྙིང་གའི་རྩ་ནང་དུ་འདུས་དེས་ལྟེ་བའི་དབུས་ཀྱི་རྩ་བཞི་དེ་ནི་ལྟེ་བའི་དབུས་ཀྱི་མི་ཤིགས་པ་ལ་འདུས་འདི་གཞན་ལས་ཅི་ཞིག་ཆགས་ཡོང་བ་ཡིན་ཙང། ལུག་རྫི་ལ་དཀའ་ལས་མེད་མཁན་དེ་རེད། དཔེ་ནུས་ཅན་དེ་འདྲ་ཡོད། དེ་དང་འབྲེལ་བའི་མན་ངག་དོན་ཆེ་བའི་གནད། གནད་འགག་གཅིག་དེ་རེད་ཤེས་དགོས་ཡ་རྒྱུ་མཚན་དེ། ད་ལྟའི་ལས་སླ་པོ་དེ་ལས་ལས་སླ་བ་གཅིག་དེ་ཡོད་མ་རེད།

ཆོས་འབྱུང་ཟླ་གདན་གྱི་དབུས་ཀྱི་བཾ་ཡིག་འབྱུང་བ་བཞི་ཡི་བདག་ཉིད་ལས་གྱེས་པའི་འབྱུང་བ་བཞི་ཡི་ས་བོན་ཡ་ར་ལ་ཝའི་ཡི་གེ་བཞི། དབུས་ཀྱི་བཾ་ཡིག་དེ་འབྱུང་བ་བཞིའི་བདག་ཉིད་རེད་ཟེར་བ་རེད། འབྱུང་བ་བཞི་ཡི་བདག་ཉིད་ཡིན་ཡག་དེ། ཁོ་ན་ལ། སྙིང་གའི་རྩ་འདབ་བཞི་པོ་དེ། ས་ཆུ་མེ་རླུང་བཞི། མཆོད་པ་བཞི་དང་བཅས་པ་གི་རྩ་འདབ་བྱས་ནས། སྙིང་ག་ལ་དང་པོ་ཆགས་པའི་རྩ་དེ་ལ་རྩ་འདབ་བཞི་རེད།

བུར་བཤད་འགྲོ་གི་ཡོད་ར་བུར་བུར་བཤད་བུར་བཤད། དེའི་འོག་གི་རག་གིས་བཟོས་འགྲོ་གི་ཡོད་ར་བ་ཆད་ཚང་ཞིང་ལྷུ་བཞི་ཡོད་ཁོ་ལ། ལྷུ་བཞི་པོ་དེ་འབྱུང་བ་བཞི་ཡི་ས་བོན་འདུས་པ་ཡིན་པའི་རྐྱེན་གྱིས་ཕྱོགས་བཞི་ལ་ཕར་བགོས་བཞག་དུས། བཾ་ཡིག་ཚང་གི་མ་རེད་དེ་ལྷུ་བཞི་ཡོང་གི་རེད། ལྷོ་བཞི་པོ་དེ། འདི་རེད། ནི་ཤར་ལྷོ་ནུབ་བྱང་བཅས་ནས་ཕྱོགས་བཞི་ལ་བཞག་ཡོང་དུས། འབྱུང་བཞིའི་བདག་ཉིད་ལས་ཕྱེ་བའི་འབྱུང་བཞིའི་ས་བོན། ཡ། ར། ལ། ཝ། ཟེར་བཅས། གཡོན་ནས་བརྩི་ན་མ་གཏོགས་ཡ་དེ་གཡོན་ངོས་ཤིག་ཡོད་རེད། མདུན་ནས་བརྩི་ན། ཝ་དེ་སྔོན་ལ་ལོག་རེད་ཁ་ནང་ལ་བདེ་པོ་ཡོད་མ་རེད་ཡ་ར་ལ་ཝ་ཟེར་དེ། འདིར། ཝ་ཡ་ར་ལ་ཝ་ཟེར་སོང་ན་དེ་བྱུང་ལོ་ཡ་ཁ་ན་མ་བྱུང་བ་ཟེར་ལ་བདེ་པོ་ཡོད་མ་རེད། ཡ་ར་ལ་ཝ་ཞེས་ཡ་ར་ལ་ཝ་ཞེས་བཞི་བྱས། ད་ཡ་དེ་རླུང་རེད་ཡ་རླུང་གི་ས་བོན་རེད་བ་དེ་བཞིན་ར་མེ་གི་ས་བོན་རེད་བ། ཡ་ར་ལ་དེ་ལཾ་དེ་ས་ཡི་དཀྱིལ་འཁོར་བསྐྱེད་པ་རེད་ས་ཡི་ས་བོན་རེད་བ། ཝ་དེ་བཾ་དེ་ཆུ་ཡི་དཀྱིལ་འཁོར་བསྐྱེད་པ་རེད་བ་ཝ་ཟུར་བ་ཝ་ཟུར་གཅིག་པ་རེད་ཟེར་བ། རྒྱ་གར་ཡི་གེ་ལ་བྱས་ན་ཆུ་ཡི་ས་བོན་རེད།

ད་དེ་སོ་སོའི་འདོད་མོས་རེད་བསམ་དང་ག་རེ་དགའ་འདུག་ན་འོ་དེ་བྱེད་ཆོག་ཨ་ཐུང་བྱས་ན་ནི་ཡ་ར་ལ་ཝ་བཞི་ཕར་འཐོར་འགྲོ་དུས་བཾ་གི་བ་གི་སྲོག་དེ་ལུས་བསྡད་པ་རེད་ཟེར་གི་ཡི་གེ་གསལ་བྱེད་ལ་དབྱངས་སྲོག་གཅིག་དགོས་རེད་བ་སྲོག་དེ་ཨ་རེད་བ་ཟེར་དུས་ཡི་སྲོག་ཨ་ཞུགས་པ་རེད་བྱས་ན་ཨ་དེ་ཨ་རིང་པོ་མེད་པ་ཨ་ཐུང་ཡིན་ཙང་ལཉྫ་ཨ་ཐུང་གི་བཟོ་ལྟ་དེ་གཅིག་ལས་ཡོད་མ་རེད།

དབུས་སུ་བཾ་ཡིག་གི་ཟླ་ཕྱེད་ཐིག་ལེ་ནཱ་ད་གསུངས་པ་དང་ཨ་ཐུང་སྐད་ཆ་མི་འདུག་བ་འདོན་པའི་ནང་མི་འདུག་བ། དབུས་སུ་བཾ་ཡིག་གི་ཟླ་ཕྱེད་ཐིག་ལེ་འདག་གི་གུ་ཅག་སྟོང་ཚར་དུས་ལུས་བསྡད་པ་དེ་རང་རེད། ཟླ་ཕྱེད་ཐིག་ལེ་ནཱ་ད་དང་བཅས་པ་དེ་དཔྱིད་ཐིག་ཟུང་འཇུག་གི་ངོ་བོ། དཔྱིད་དང་ཐིག་ལེ་གཉིས་འདི། དཔྱིད་ཟེར་ཡ་དེ། འདི་རེད། སྙིང་གའི། ཐིག་ལེ་དཀར་པོ། བྱང་སེམས་བ་མོ་ལྟ་བུ་འཛག་པའི་ཕ་ལས་ཐོབ་པའི་ཐིག་ལེ་དཀར་པོ་གཅིག་རེད། ཡུངས་ཀར་ཚད་གཅིག་པ་རེད། དེ་རེད། ཐིག་ལེ་ཟེར་ཡ་ལྟེ་བའི་དམར་མདངས་དམར་ཆ་དེ་རེད་དྲོད་སྐྱེད་ཡག་གི་ཐིག་ལེ་ཁྲག་གི་ཐིགས་པ་དེ་རེད། བྱས་ཙང། ད་ང་རང་ཚོ་ལམ་བསྒོམས་ནས་ཡར་རླུང་དབུ་མ་ནང་ལ་ཡར་རླུང་ཞུགས་རླུང་ཐུར་སེལ་གྱི་མེ་འབར་བའི་སྒོ་དེ་ལྟེ་བའི་འོག་མེ་འབར་དུས་མེ་དེ་ཡར་ཡར་ཡར་འབར་ནས་སྙིང་གར་སླེབས་འོང་སྙིང་གའི་དཔྱིད་དེ་བཞུ་སྤྱི་བོའི་ཧཾ་ཡིག་ཡིན་ཞེས་ཞུ་ནས་བདེ་བ་སྐྱེ་བ་ཡིན་དུས་སྙིང་གར་མེ། མེ་དེ། ཧཾ་ཡིག་ཞེས་ཞུ་ནས་འོད་གསལ་བདེ་སྟོང་གི་ཡེ་ཤེས་སྐྱེ་འོང་ས་དེ་སྙིང་གའི་ནང་ལ་སྐྱེ་དགོས་རེད།

བརྡ་བྱས་ཡོད་དེ། དཔྱིད་དང་ཐིག་ལེ། སྙིང་གའི། བཾ་ཡིག་གི་ཟླ་ཕྱེད་ཐིག་ལེ་དང་བཅས་པ་ངོ་བོ་དབྱེར་མེད་དུ་གྱུར་པ་དེ་ཡོངས་སུ་གྱུར་པ་ལས་ཨ་ནི། གཙོ་མོ། གཙོ་མོ་རྡོ་རྗེ་རྣལ་འབྱོར་མ་རྒྱན་ཆ་ལུགས་ཡོངས་སུ་རྫོགས་པ་ཅན། འོ་ད་དེ་འདྲ་ཅིག་ལ་གྱུར་སོང་བསམ་པ་བྱེད། ཆུང་ཆུང་ཅིག་བྱས་གཙོ་འཁོར་ལྔ་རེད་སོང་བ། ད་དཔྱིད་དེ་ཤེས་སོང་བ། སྙིང་གའི་དེ་ལ་དཔྱིད་ཟེར་དགོས་ཡ་དེ། དཔྱིད་ཀ། དྲོད་ཚ་པོ་སླེབས་འོང་དུས། ཤིང་རྩི་ཁ་འབུས་ཡོང་གི་རེད། ཤིང་རྩི་ཁ་ཡག་འབུས་ཡོང་དུས་སྐྱ་ནག་རྒྱལ་པོ་དག་ཡོད་མ་རེད་དེ། ད་དབྱར་ཁ་ཡོང་འགྲོ་ཡོད་རེད་སོང། མི་དང་དུད་འགྲོ་དང་བཅས་པ་ལ་སྐྱིད་སྣང་བྱ་གི་ཡོད་རེད་ད་སྐྱིད་པོ་ཡོང་རན་སོང་བསམ་གི་ཡོད་རེད། བྱས་ཙང་ཁོ་ལ་དེ་སྣ་འདྲེན་ཡིན་ལ་ཅེས། ཨེ་ལོ་མ་བདེ་བ། ཤིང་ཚོ་ཁ་འབུས་དཔྱིད་ཀ་ཡིན་མིན་མི་ཤེས། ལོ་འཁོར་མ་ལ་ཁ་འབུས་སྒྲིག་སྨན་འགྲོ་སྐར་གཅིག་རེད་ན་ཅང་ཤེས་ངོ་མི་འདུག་ང་ལོ་མི་ལས་ས་དཔྱིད་ལ་སླེབས་དུས་རེད་ད། དཔྱིད་ཐིག་ཟུང་འཇུག་གི་ངོ་བོ་རྗེ་བཙུན་རྡོ་རྗེ་རྣལ་འབྱོར་མ་འོ་ཞེས་པ། ད་གང་ག་ལོ་རང་ཡིན་པ་ཞེས་འོ་རེད་རང་ཡིན་པ་ཞེས། དཔྱིད་ཐིག་ཟུང་འཇུག་གི་ངོ་བོ་རྗེ་བཙུན་རྡོ་རྗེ་རྣལ་འབྱོར་མ་ཞེས་པ། ད་ཡུལ་ཉི་ཤུ་རྩ་བཞི་ན་བཞུགས་བསྡད་པ་དེ་ཁ་སང་བཤད་པ་ནང་བཞིན་རེད་དཔའ་བོ་ཉེར་བཞི་དཔའ་མོ་ཉེར་བཞི་པོ་དེ་འཁོར་ལོ་སྡོམ་པས་བཏུལ་ཡག་གི་གདུལ་བྱ་དཔའ་བོ་དཔའ་མོ་ཉེར་བཞི་པོ་དེ་འཁོར་ལོ་སྡོམ་པས་བཏུལ་ནས། འཁོར་ལོ་སྡོམ་པ་གིས་རི་རབ་ཀྱི་རྩེར་དབང་ཕྱུག་ཡབ་ཡུམ་གཉིས་བཏུལ། ཁོ་རང་ཡ། ཡབ་ཡུམ་གཉིས་བཞུགས་ཞབས་བསྣོལ་མཛད། ད་སྐུ་གསུང་ཐུགས་ཀྱི་ལྷ། རྗེས་བཟུང་ཉི་ཤུ་རྩ་བཞི་པོ་དེ་ཡུལ་ཉི་ཤུ་རྩ་བཞི་ནང་ལ་ཕེབས། ཡུལ་ཉི་ཤུ་རྩ་བཞི་ནས་དབང་ཕྱུག་གི་སྤྲུལ་པ་ཉི་ཤུ་རྩ་བཞི་ཡབ་ཡུམ་ཆ་རེ་རེ་བ་བཏུལ། ཁོ་རང་ཚོ་དེ་ན་བཞུགས་བདག་ཏུ་བཟུང། དཔེར་ན་ཡུལ་པུ་ལི་ར་མ་ལ་ཡ་ཟེར་ཡ་དེ་ཡུལ་ལུང་པ་ཁོ་རང་གི་མིང་ད་ག་བདེ་བ་ད་ད།

ཡུལ་ཉི་ཤུ་རྩ་བཞི་ན་ཁོ་རང་གིས་སྤྲུལ་ནས་པའི་རྫོང་སྡོད་པ་གཅིག་བཞག་ཡོད་རེད་ཁོ་རང་ས་ཆ་རྫོང་བྱས་ཡུལ་ཉི་ཤུ་རྩ་བཞི་ནང་ལ་ཁོ་རང་གིས་པའི་སྤྲུལ་པ་རྫོང་སྡོད་པ་རེ་རེ་བཞག་རྫོང་ཟིན་མཁན་རེ་རེ་བཞག་དེ་ལ་གཡོག་ཡོད་ཀྱི་རེད་གཡོག་དང་མི་སེར་ཡོད་ཀྱི་རེད་བ་ཨ་ལུང་པ་དེ་ནང་ལ་བསྡད་ཨ་ནི་པའི་སེམས་ཅན་ཐམས་ཅད་ཁོ་རང་གཙོས་བྱས་པ་གཅིག་གིས་གང་ག་ལོག་གི་པའི་ནག་ཕྱོགས་ལ་བསྒྱུར་ནས་དེ་ནི་པའི་ཆགས་སྡང་རྨོངས་གསུམ་གྱི་དབང་དུ་བཏང་སྲོག་གཅོད་པ་ལ་བཏང་དེ་ནི་པའི་བུད་མེད་ལ་རོལ་པ་དང་ཆང་འཐུང་བ་དང་སྲོག་གཅོད་རྒྱུ་གང་ག་ལས་ཁ་དེ་རེད་ད

དེ་འདྲ་ཡིན་ཙང་དེ་འདྲ་གིས་མགོ་འཁོར་བསྡད་ནི་ཡོད་མ་རེད། ཡིན་ནའི་སེམས་ཅན་རྣམས་པའི་ཆགས་སྡང་རྨོངས་གསུམ་སྤེལ་བ་དང་སྲོག་གཅོད་པ་དང་དེ་འདྲ་ལས་པའི་མི་དགེ་བའི་ལས་ཁོ་རང་ལ་སྦྱར་ནས་བསྡད་ཡོད་རེད། ཁོ་རང་གི་གཡོག་པོ་གནས་ཡུལ་ཉི་ཤུ་རྩ་བཞི་ན་ཡོད་པ་དེ་ཚོ་གིས་སྲོག་གཅོད་ལ་སོགས་པའི་ལས་མ་ཡིན་པ་ཤ་སྟག་ལ་སྦྱར་ནས་འཛམ་བུ་གླིང་དེ་བས་ཧ་ཅང་ཤིན་ཏུ་ནས་མ་རུངས་པ་བྱས་བསྡད་ཡོད་རེད། དུས་ལ་བབས་ཡོང་དུས་སངས་རྒྱས་བྱང་སེམས་ཚང་མ་ལོག་གི་དགོངས་པ་གཅིག་གིས་སྤྲུལ་ནས་ཁ་ཤས་ཀྱིས་གཞལ་ཡས་ཁང་སྤྲུལ་ཁ་ཤས་ཀྱིས་གཙོ་བོ་ཡབ་ཡུམ་ལ་སྤྲུལ། ཁ་ཤས་ཀྱིས་གོ་ཆའི་དཔའ་བོ་དྲུག་ལ་སྤྲུལ། ཁ་ཤས་ཀྱིས་དཔའ་བོ་ཉེར་བཞི་དཔའ་མོ་ཉེར་བཞི་ལ་སྤྲུལ། ཁ་ཤས་ཀྱིས། འོ་དེ་འདྲའི་བྱས་སྤྲུལ་ནས་བདེ་མཆོག། ལྷ་དྲུག་ཅུ་རྩ་གཉིས་ཀྱི་དཀྱིལ་འཁོར་ཆ་ཚང་བ་ཡོངས་སུ་རྫོགས་པ་སྤྲུལ་ནས། ད་དེ་དག་སྤྲུལ་ནས་ཕུལ་ཕུལ་ཟེར་བ་རེད། ད་གཞན་གྱི་སྣང་ངོ་རེད། གང་ལྟར་ཡིན་ནའི་བདེ་མཆོག་གི་དཀྱིལ་འཁོར་རི་རབ་རྩེ་ལ་བཞུགས་གཙོ་བོ་ཡབ་ཡུམ་དེ་ཚོ་ནི་སྤྲུལ་པ་དཔའ་བོ་ཉེར་བཞི་དཔའ་མོ་ཉེར་བཞི་དེང་སང་བདེ་མཆོག་གི། འདིར་འོ་འཁོར་ལོ་ལྔའི་ནང་གི། ཐུགས་གསུང་སྐུ་ཡི་འཁོར་ལོ་གསུམ་གྱི་ལྷ་ཉི་ཤུ་རྩ་བཞི་སྟེ་དཔའ་བོ་ཉེར་བཞི་དཔའ་བོ་ཉི། ཧོ། དེ་འདི་ཡོད་སོ་སོའི་ལུས་ནི་གང་ག་བཏུལ་རེད་ད། བཏུལ་ལུགས་དེ་ལ་ཡང། དེ་བས་ཐིམ་པ་དང་དབང་བྱེད་པ་དང། དེ་འདྲ་གི་བཏུལ་སྟངས་མི་འདྲ་བ་རྟོགས་སྲིད་པ་རེད་ཐིང་ཐང་དེ། ཐིང་ཐང་ཅན་བཏུལ་སྟངས་གཅིག་ལ་ནི། དེ་རྣམས་ལ་ཕར་ཕར་བཏུལ། བཏུལ་ནས། དེ་གི་ཚབ་དེ་ཁོ་རང་ཚོ་ཡར་བཞུགས། ཁཎྜ་ཀ་པཱ་ལ་མིང་དེ་རི་ཚོ་ཁོ་རང་ལ་བཏགས། རབ་གཏུམ་མ་གི་མིང་དེ་ཁོ་རང་གི་ཡུམ་དེ་ལ་བཏགས། ཁོ་གཉིས་གཉིས་པོ་དེ་བས་སངས་རྒྱས་ཀྱི་ས་ལ་ཡང་བཀོད། བཏུལ་སྟངས་གཅིག་ལ་ལོངས་སྤྱད་པའི་ཚུལ་གྱིས་བཏུལ། དཔའ་བོ་ཉེར་བཞི་པོ་དེ་གྱིས་ཕར་བཏུལ། བཏུལ་ནས་ཁོ་རང་གི་ཡུམ་དེ་འཕྲོག་ནས་ཁོ་རང་གི་ཕྱག་རྒྱར་མཛད། ལོངས་སྤྱོད་དེ་འཕྲོག་ནས་ཚོགས་འཁོར་ལ་མཛད། ལུས་ཀྱི་རྒྱན་འཕྲོག་ནས་ཁོ་ཡི་སྐུ་ལ་བརྒྱན། རོ་གདན་འཕྲོག་ནས་ཁོ་རང་གི་འོག་གི་རོ་གདན་ལ་མཛད། འོ་དེ་འདྲ་སེ་བྱས་ནས་ལོངས་སྤྱོད་ཚུར་འཕྲོག་ནས་ལོངས་སྤྱོད་པའི་ཚུལ་དུ་བྱེད་ཡོད། ཐིམ་ཟེར་ཡ་དེ་ནི་འདོད་ཆགས་ཀྱི་བའི།

དཔེར་ན་ཛ་ལན་དྷ་ར་རྡ་རམ་ས་ལ་གི་ཕར་ནང་དུ་བ་འོ་དེ་ནང་ལ་སྤྱི་གཙུག་ཛ་ལན་དྷ་ར་ཟེར་གི་ཡོད་པ་དེ་ན་སྤྱི་གཙུག་ནང་བཞིན་འདི་ཡ་རྒྱ་དེ་འདྲ་བོ་གཅིག་གི་རྡོ་མགོ་ནང་བཞིན་ཞིག་སྤྲད་ཡོད་རེད་དེང་སང་འདུག་དེ་དེ་རེད་ཡོག་ཤ་ཡིན།